སྒྱུ་ལུས་སྒྲུབ་པའི་ནུས་པ་དེ་ག་པར་ཟེར་ན། འདིའི་ནུས་པ་དེ་དེ། ད་ཐེངས་ང་རང་ཚོ། ཨ་ནི། གོམས་པའི་སྟོབས་ཀྱིས། ཨ་ནི། གོམས་སྟོབས་ཀྱིས་དེ་ནི་རང་གི་ལུས་དང། ཨ་ནི། སེམས་གཉིས་དེ་ནི། ཁ་བྲལ་བ་དེ་རེད། གོམས་སྟོབས་ཀྱིས། ད་དེའི་ངང་དུ། ཕྱི་དུས་སུ།

སངས་རྒྱ་མ་ཐུབ་པ་དེ་ནི་ལམ་གྱི་གྲོལ་བསྟན་ལས། རླུང་དང་སྡུད་པ་རླུང་སྟོབས་ཀྱིས། གཞན་གྱི་རྣམ་ཤེས་ལ་ཞུགས་ཐུབ་ཡག་གི། ནུས་པ་འདི་ཐོབ་ཐབས་བྱེད། ནུས་པ་འདི་ཐོབ་ཐབས་བྱེད། དེ་ཡིན་ན་རང་གི་ལུས་པོ་འདི། ད་རྐྱེན་གཞན་དག་གི་དབང་གིས། ཡང་མིན་ན་ལོ་དེ་ཡང་རྒས་ཏེ། ལོ་ཆེན་པོ་ཆགས་ཏེ། ལུས་པོ་གཞན་དག་ལ་ཕར་ཞུགས་དགོས་ཡག་ཅིག།

ད་དང་བསྲེ་བ་གི་གདམས་པ་དེ་བཞིན་གཤེགས་ཀྱི་དེ་ཁུངས་དཔྱད་པ་ནི། ཁུངས་དཔྱད་པ་དང་བསྲེ་བའི་གདམས་པ་ཉིད་དཔྱད་པའོ། དང་པོ་དེ་མགོན་པོ་ཀླུའི་གཞུང་ལས་ནི་རིམ་ལྔར་སྒྱུ་ལུས་ལ་བར་དོ་ཞེས་པ་སྟེ་དེ་ཉིད་བསྲེ་བར་བཤད་དུ་རུང་བ་དེ་མ་གཏོགས་བསྲེ་བ་རྣམས་ཚིག་ཟིན་ལ་མི་གསལ། ཡང་ན་བསྲེ་བ་དེའི། དེ་ནི་མགོན་པོ་ཀླུ་སྒྲུབ་ཀྱི་རིམ་ལྔ་ལ་ཡང་སྒྱུ་ལུས་ལ་དེ་ནི་བར་དོ་གི་མིང་གིས་བཏགས་ཏེ། ད་ནི་དེ་ཉིད་ཀྱི།

དེ་ནི་ཆོས་སྐུ་ལོངས་སྐུ་ཡུལ་ཚོ་དང་བཅས་ཏེ་དེ་ནས་བསྲེ་ཚུལ་ཟུར་ཙམ་དུ་གསུངས་པ་རེད། ཨ་ནི་འཕགས་པ་ལྷ་གི་དེ་ནས་སྤྱོད་བསྡུས་ཀྱི་ནང་ལ་ཨ་ནི་དེ་ཡིས་སྟོན་པའི་གཉིད་རྨི་ལམ་དུ་བསྲེ་བ་འདི་ཞི། དེ་ནས་གསུངས་པ་རེད། དེ་འདྲའི་མང་པོ་དེ་གསུངས་པ་རེད། ད་དེ་འདྲའི་ཨ་ནི་གདམས་པ་དེ་མང་པོ་འདུག། མང་པོ་འདི་ད་ཁུངས་དེ་ཚོ་བཤད་པ་རེད།

ཁག་གསུམ་ལ་དེ་ནི་ཐིག་ལེ་གསུམ་བསྒོམ་པ་དང། དེ་ནས་ད་ག་ནང་བཞིན་གྱི་ལྟེ་བ་ལ་སོགས་པའི་ཨ་ནི་ལུས་ཀྱི་གནས། དེ་ནས་གཞན་དག། གཞན་དག་ལ་དེ་ནི། དེ་ནས་རྩ་དབུ་མ་ལ་དེ་ནི་རོ་རྐྱང་གིས་བཅིངས་པའི་ཨ་ནི་མདུད་པ་ཡོད་པ་ཡོད་པ་འདུག་པ། མདུད་པ་དེའི་དབུས་ན་དེ་ནི་ལུས་ཀྱི་གནད་ཆེ་ས་རེ་རེ་ཡོད་དེ། ཨ་ནི་དེ་ལ་གནད་དུ་བསྣུན་ནས་བསྒོམ་པའི་སྟོབས་ཀྱིས།

དེ་ནས་ད་ག་ནང་བཞིན་རྡོ་རྗེ་བཟླས་པ་དང། ད་ནི་ལྟེ་བ་ལ་སོགས་པའི་ལུས་ཀྱི་གནས། ད་ནི་གཞན་དག་གང་ཡིན་ལ། དེ་ནས། གནད་དུ་བསྣུན་ནས། དེ་ནས་བསྒོམས་པའི་དབང་གིས། ད་ནི་རླུང་འདི། རྩ་དབུ་མའི་ནང་དུ་དེ་ནས་ཞུགས་གནས་ཐིམ་གསུམ་བྱས། དེ་ནི་ཉིན་པར། དེ་ང་རང་ཚོ་ཉི་མའི་དགུང་ལ། དེ་ནི། དེ་ནི། དེ་ནི་སྟོང་པ་བཞི། དེ་ནི་ཡག་པོ་དེ་འདྲེན་ཐུབ་པ། སྟོང་པ་བཞི་ཡག་པོ་དེ་འདྲེན་ཐུབ་པ། དེ་ནི་དཔེ་དེ་བྱང་པོ་ཡོད་པ།

ནི། སོ་སོའི་ནི་མོས་པའི་སྟོབས་ཀྱིས་ནི་གཉིད་ཀྱི་འོད་གསལ་ཟིན་པ་རེད། ཞེས་གང་ཟག་ཕལ་པའི་རྗེས་འབྲེལ་ལས། དེ་ནི་ད་ནི། ད་རླུང་སྟོབས་ཀྱིས་ནི་རྨི་ལམ་ཟིན་པའི་སྐབས་ལ། ཉི་མའི་གུང་ལ་དེ་ནི་རླུང་བསྡུས་པའི་དམིགས་པ། ད་རླུང་ཚུར་བསྡུ་ཡས་ཀྱི་དམིགས་པ་འདི་བར་བས། རླུང་ཚུར་བསྡུ་ཡས་ཀྱི་དེ་ནི་དམིགས་པ་འདི་སོ་སོའི་གོམས་འདྲིས་བྱང་ཡེ་ཆགས་ཏེ། བ་དེ། ད་ལྟ་སྙིང་ག་ལ་བསྡུ་ཡས་ཡིན་ན་འདྲ། ལྟེ་བ་ལ་བསྡུ་ཡས་ཡིན་ན་འདྲ།

ཨ་ནི་རྩ་དབུ་མའི་ནང་འགྲོ་དེ་ལ་དེ་ནས་ཁམས་དཀར་དམར་གྱི་བདུད་སྡོད་བྱས། ཁམས་དཀར་དམར་གྱི་འདུ་འཕྲོད་བྱས་ནས་བདེ་བ་ཆེན་པོ་སྐྱེས། བདེ་བ་ཆེན་པོ་སྐྱེས་པས་དེ་ནི་བདེ་བ་ཆེན་པོ་འདི་ཡིས་དེ་ནི་སྟོང་ཉིད་ལ་མཉམ་པར་བཞག། སྟོང་ཉིད་ལ་མཉམ་པར་བཞག། ད་འདུག་བྱེད་དགོས་པ་རེད་ད་རླུང་ལ་བྱང་པ་ཞིག་ཡིན་ན་རླུང་ལ་རང་དབང་ཐོབ་པ་ཞིག་ཡིན་ན་འདུག་བཟོ། ད་རླུང་ལ་རང་དབང་མ་ཐོབ་པའི་དེ་ནི་གང་ཟག། ཨ་ནི་མོས་པའི་སྟོབས་ཀྱིས་ཨ་ནི་འདུག་ན་ཅི་ཡིན་ན།

ཨ་ནི་དེ་ནི་དེ་ཡི་རྨི་ལམ་བཟུང་ཡ་དེ་ལ་ཨ་ནི་བྱང་པོ་བྱ། བྱང་པོ་བྱས་ནས་དེ་ནི་རང་གི་རྨི་ལམ་བཏང་བའི་སྐབས་ལ་ངའི་རྨི་ལམ་གྱི་ལུས་དེ་ཨ་ནི་ཐ་མལ་ལ་མ་ཤོར་བར་རྡོ་རྗེ་འཆང་གི་སྐུ་ལ་ངེས་པར་དུ་ལངས་ཐུབ་པར་བྱེད་ཀྱི་ཡིན་བསམ་པའི་ཨ་ནི་འཕེན་པ་དེ་རྒྱུན་ཤུགས་དྲག་པོ་ཞིག་བཏང་སྟེ་ཨ་ནི་བཏགས་པ་དེར་འཇུག་ནུས་པ་དེ་གོང་མ་མང་པོ་བཏང་པ་ཡིན་ན་ཨ་ནི་གང་འཚམས་ནས་རྨི་ལམ་བཏང་བ་དང་དུས་མཉམ་དུ་ཨ་དེ་འཕེན་པའི་སྟོབས་ཀྱིས་ཨ་ནི་རང་གི་རྨི་ལམ་གྱི་ལུས་དེ་རྡོ་རྗེ་འཆང་གི་སྐུ་ལ་ཨ་ནི་ལངས་ཐུབ་པ་ཡིན་དགོས་རེད། ལངས་ཐུབ་པ་ཡིན་དགོས་རེད། ཨ་ནི་ལངས་ཐུབ་པ་མ་ཟད་ཨ་ནི། གཉིད་ཀྱི་དེ་ནི་སྟོང་པ་བཞི། ཨ་ནི་སྟོང་པ་བཞི་པོ་དེ་ཡང། གསལ་པོ་དེ་ཨ་ནི་ངོས་ཟིན་ཐུབ་པ་ཡིན་དགོས་རེད། ད་དེ་ནས་གཉིད་ཀྱི་འོད་གསལ་དེ་རླུང་གི་སྟོབས་ཀྱིས་དེ་ནས་གཉིད་ཀྱི་འོད་གསལ་ཟིན་པ་དེ་ལ་ཨ་ནི། དེ་ནས་གཉིད་ཀྱི་འོད་གསལ་མ་ཟིན་གོང་ལ་དེ་ནི་དབུ་མའི་ལྟ་བ་རྟོགས་པ་གཅིག། རྟོགས་པ་གཅིག་ཨ་ནི་ཡང་དབུ་མའི་ལྟ་བ། དེ་ནི། ཨ་ནི་མ་གཞི་རྟོགས་དེ་རྟོགས་ཡོད་དེ། ད་ནི་སོ་སོའི་ལྟ་རྟོགས་དེ་ཤར་ནས་སྒོམ་སྒྲུབ་མ་བྱས་པ། དེ་འདྲའི་གང་ཟག་གཉིས་ཡོད་རེད། གང་ཟག་གཉིས་ཡོད་པ་ཡིན་ཙང་ནི། དེ་གཉིས་གཉིས་པོ་དེ་བཞིན་ད་ལྟའི་སྟོང་པ་བཞི། དེ་འདྲའི་རླུང་སྟོབས་ཀྱིས་འཛིན་པའི་སྐབས་ལ།